ད་བར་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་ཨོས་ཏྲེ་ལི་ཡའི་ནང་མི་ཁྱོན་བསྡོམས་བརྒྱ་དང་གཅིག་འདས་གྲོངས་སུ་གྱུར་ཡོད་པ་དང། ཉེ་ཆར New South Wales མངའ་སྡེའི་ནང་ལོ་ན་བརྒྱད་ཅུ་ཅན་གྱི་བུད་མེད་ཞིག་འདས་གྲོངས་སུ་གྱུར་ནས་མངའ་སྡེའི་ནང་ཁྱོན་བསྡོམས་མི་ལྔ་བཅུ་འདས་གྲོངས་སུ་གྱུར་ཡོད་པ་རེད་འདུག། གནས་སྟངས་དེའི་འོག་དབུས་གཞུང་གིས་མངའ་སྡེ་གཞུང་ལ་འགྲུལ་བཞུད་ཆེད་ས་མཚམས་ཀྱི་དམ་དྲག་ལྷོད་ཡངས་གཏང་དགོས་པར་གནོན་ཤུགས་མུ་མཐུད་སྤྲད་བཞིན་པ་རེད་འདུག་ལྷག་པར་དུ་ནང་སྲིད་བློན་ཆེན་སྐུ་ཞབས Peter Dutton མཆོག་གིས Queensland མངའ་སྡེའི་སྤྱི་ཁྱབ་འགོ་འཛིན་ལྕམ Annastacia Palaszczuk མཆོག་གིས་མངའ་སྡེ་བར་འགྲུལ་བཞུད་དེ་དམ་དྲག་ལྷོད་དུ་བཏང་མེད་པར་སྐྱོན་བརྗོད་གནང་བའི་ཐོག་ཁོང་གིས་གསུངས་དོན། དེ་རིང་ཞོགས་པ Courier Mail ནང་གནས་ཚུལ་ཡག་པོ་ཞིག་བཀོད་འདུག་དེའི་ནང་མངའ་སྡེ་ཡོངས་ཀྱིས་སྤྱི་ཟླ་དྲུག་པའི་ཚེས་བཅུ་ནས་ཕན་ཚུན་འགྲུལ་བཞུད་ཆོག་པ་བཟོ་འཆར་ཡོད་པ་གསལ་པོ་འཁོད་འདུག་དེར་བརྟེན Queensland ལ་མཚོན་ན་ཚོང་ལས་མང་པོ་ཞིག་ཕྱི་ཚེས་དེ་ནས་སྒོ་ཕྱེ་རྩིས་བྱེད་ཀྱི་ཡོད་འོན་ཀྱང་གློ་བུར་དུ་ཕྱི་ཟླ་དགུ་པའི་ནང་གཞི་ནས་འགྲུལ་བཞུད་ཆོག་པའི་གནས་ཚུལ་ཞིག་སྤེལ་འདུག་འཆར་གཞི་དེ་ནི་དོན་དང་ལྡན་པ་ཞིག་མ་རེད། སྐུ་ཞབས Dutton མཆོག་གིས་ཆབ་སྲིད་ཚོགས་པ One Nation གྱི་འགོ་འཛིན Pauline Hanson ལགས་ཀྱིས་གནད་དོན་དེ་ཁྲིམས་གཏུག་གནང་འཆར་ཡོད་པར་རྒྱབ་སྐྱོར་གནང་ཡོད་འདུག་གྲོས་ཚོགས་གོང་མའི་འཐུས་མི་ལྕམ Hanson ལགས་ཀྱིས Queensland གཞུང་གིས་མུ་མཐུད་འགྲུལ་སྐྱོད་དམ་དྲག་ལྷོད་དུ་མི་གཏང་བའི་རྒྱུ་མཚན་གསལ་པོ་འགྲེལ་བརྗོད་བྱེད་དགོས་པ་དང་དེ་ལྟར་བརྗོད་རྒྱུ་མེད་ན་ཁྲིམས་ལག་བསྟར་གནང་རྒྱུ་ཡིན་ཞེས་ཁོང་མོས Channel Nine ལ་གསུངས་དོན།
སྤྱི་ཁྱབ་འགོ་འཛིན Palaszczuk ལགས་ཀྱིས Queensland མངའ་སྡེའི་ས་མཚམས་མུ་མཐུད་སྒོ་བརྒྱབ་དགོས་པའི་རྒྱུ་མཚན་གསལ་པོ་བཤད་དགོས། གལ་ཏེ་འཕྲོད་བསྟེན་གྱི་ཉེན་ཁ་ཡོད་ན་དེ་འགྲེལ་བཤད་བྱེད་དགོས་པ་ཡིན། མངའ་སྡེ་གང་ཞིག་གི་ནང་འཕྲོད་བསྟེན་གྱི་གནས་སྟངས་ལེགས་པ་ཡོད་ན་དེའི་ས་མཚམས་དང་པོ་སྒོ་ཕྱེ་དགོས་པ་ལས་མུ་མཐུད་སྒོ་བརྒྱབ་པ་ལ་རྒྱུ་མཚན་ཡང་དག་ཞིག་མ་རེད། དེ་ཡང New South Wales མངའ་སྡེའི་ནང་མཚོན་ན་ཕྱི་ཟླ་དྲུག་པའི་ཚེས་གཅིག་ནས་བཟུང་ཨ་རག་ཁང་དང་ཟ་ཁང། ཇ་ཁང་སོགས་ནང་མི་ལྔ་བཅུ་བར་བསྡད་ཆོག་པ་ཡིན་འདུག་འོན་ཀྱང་མུ་མཐུད་སྤྱི་ཚོགས་རྒྱང་བཀྱེད་ལག་བསྟར་གནང་དགོས་ལ་མི་བཅུ་ལས་མང་བ་མཉམ་དུ་བསྡད་མི་ཆོག་པ་ཡིན་འདུག་དེ་བཞིན་ཟ་ཁང་དང་ཇ་ཁང་སོགས་ན་བསྡད་པ་ལས་ཡར་ལངས་མི་ཆོག་པ་ཡིན་འདུག་མངའ་སྡེའི་སྤྱི་ཁྱབ་འགོ་འཛིན་ལྕམ Gladys Berejiklian མཆོག་གིས་ཁོང་མོའི་གཞུང་གིས་མི་མང་གི་འཕྲོད་བསྟེན་དང་འཚོ་ཐབས་གཉིས་ཀར་ཕན་པའི་སྲིད་ཇུས་དེར་འགྱོད་པ་མེད་ཅེས

ཡང Victoria མངའ་སྡེའི་འཛིན་རིམ་བཅུ་གཉིས་སློབ་ཕྲུག་ཡོངས་ཕྱི་ཟླ་བཅུ་གཅིག་གི་སྟོད་ལ་ཡིག་རྒྱུགས་ཆེན་མོ་སྤྲད་ནས་ལོ་མ་རྫོགས་གོང་གྲུབ་འབྲས་ཤེས་ངེས་ཡིན་འདུག་དེར་བརྟེན་བདུན་ཕྲག་རྗེས་མ་ནས་བཟུང་སློབ་ཕྲུག་རྣམས་དངོས་སུ་སློབ་གྲྭར་བསྐྱོད་འགོ་ཚུགས་ཀྱི་ཡོད་འདུག་མངའ་སྡེའི་ཤེས་རིག་བློན་ཆེན་སྐུ་ཞབས James Merlino མཆོག་གིས་འཛིན་རིམ་བཅུ་གཉིས་ཀྱི་ཡིག་རྒྱུགས་ཆེན་མོ་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་དགུ་ནས་བཟུང་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་བར་ཡིན་པ་དང། ལོ་མཇུག་མ་སྒྲིལ་གོང་ལ་སློབ་ཕྲུག་ཚོ་རང་ཉིད་ཀྱི་སྐར་མ ATAR ཞེས་པ་དེ་ག་ཚོད་ཐོབ་མིན་ཤེས་ངེས་རེད་ཅེས་ཁོང་གིས་གསུངས་དོན། This provides much needed.
དེ་ལྟར་བྱས་པ་ལས་འཛིན་རིམ་བཅུ་གཉིས་ཀྱི་སློབ་ཕྲུག་རྣམས་ཀྱི་མ་འོངས་མདུན་ལམ་དང་འཆར་གཞིར་འགོག་རྐྱེན་འབྱུང་ངེས་མ་རེད་གང་ཡིན་ཟེར་ན་འདི་ལོར་ནད་ཡམས་ཀྱི་རྐྱེན་པས་ཁོང་རྣམ་པའི་སློབ་སྦྱོང་ལ་བརྡབ་གསིག་ཆེན་པོ་བྱུང་ཡོད། གནས་ཚུལ་དེ་ནི SBS ཀྱི་གསར་འགོད་པ Peggy Giakoumelos ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་དུ་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། sbs.com.au/radio app དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།